མཚན་ཉིད་དང་ལྡན་པ་གཅིག་ལ་གནོད་ན་དེའི་རིགས་ཐམས་ཅད་ལ་ཡིད་རྟོན་མི་རུང་བའི་ཕྱིར་ཡ་བྱས། དེས་སྐད་ཆ་གཅིག་བྱས་ཁོ་རང་ཁོ་རང་བེད་དེ་ལོགས་ག་ཅིག་བྱས། ད་རིགས་པ་དྲི་མ་མེད་པའི་རྣམ་གཞག་མ་བྱང་བ་ཟེར་ཏེ་སྐད་ཆ་གསར་པ་ཅིག་ཡོང་ནས་མ་གི་ནས། ཡང་རིགས་པ་དྲི་མ་མེད་པའི་རྣམ་གཞག་མ་བྱང་བའི་གང་ཟག་གང་ཞིག་གིས་ག་རེ་ཟེར་གྱི་འདུག་ཟེར་ན་དེ་འདི་ཟེར་གྱི་འདུག་བྱས། འོ། མ་བྱང་བ་དག། བྱས་མི་རྟག་གི་ཐ་དད་ལ་སོགས་པའི་སྤྱི་མཚན་འཇལ་བའི་ཚད་མས་རྟོགས་ཀྱང་གྲུབ་ཀྱང། རང་མཚན་འཇལ་བའི་ཚད་མས་ཁོ་ལ་གནོད་ཀྱི་རེད་ཟེར་ལབ་པ་རེད། འོ། སྙམ་པ་དང་གཅིག་བྱས། ཕྱི་རོལ་གྱི་དོན་དེ་ཕྱི་རོལ་གྱི་དོན་ཟེར་ན་ཕྱི་རོལ་དོན་དུ་གྲུབ་པ་འོ་རེད། མདོ་སྡེ་པའི་ལུགས་ལ་རེད་པ་ཕྱི་རོལ་དོན་གྲུབ་པ་ཡོད་རེད་པ། ཡོད་ན་ཡང་ཕྱི་རོལ་དོན་དུ་གྲུབ་པ་དེ་ཐ་སྙད་པའི་ཚད་མས་གྲུབ་ཀྱང། སྟོང་ཉིད་འཇལ་བའི་ཚད་མས་གནོད་ཟེར་ནས་འོ་དུག་སེ་ལབ་མཁན་གཅིག་བྱས། རགས་པ་དང་རྒྱུན་ལ་སོགས་པ་དང་རགས་པ་ཟེར་ཡོང་དུས་ཙང་ང་རང་རྡུལ་རྡུལ་ཕྲན་མང་པོ་བསགས་པས་ཡ་རྡོག་རྡོག་ཏུ་བྱས། རྒྱུན་ཟེར་ན་སྐད་ཅིག་སྔ་ཕྱི་མང་པོ་མཐུད་པས་ད་དུས་ཚོད་རིང་པོ་བྱས་རེད་པ། རགས་པ་དང་རྒྱུན་ལ་སོགས་པ་སོ་སོའི་སྐྱེ་བོའི་ཚད་མས་གྲུབ་ཀྱང་འཕགས་པའི་ཚད་མས་གནོད་དོ་སྙམ་པ། ལོག་པར་རྟོག་པ་དུ་མའི་སྤྲོས་པ་རྒྱས་པར་བྱེད་དོ། ཟེར་དེ་ཡར་མ་བཅད་དགོས་པ་སྟེ། ཡ་གི། རིགས་པ་དྲི་མ་མེད་པའི་རྣམ་གཞག་མ་བྱང་བ་ཟེར་དེ་ནས་མར་འཁྱེར་དགོས་པ་རེད་འོ་དུག་སེ་ལབ་པ་དེ་ཡིན་ཏེ་ས་དེ་ཡར་བ་ཞིག་ཚད་མས་གཅིག་གིས་ཚད་མས་གནོད་པ་ལ་ཚད་མ་གཞན་དག་གཅིག་གིས་གནོད་ཚོར་ཚད་མས་གནོད་འགྲོ་ཚད་མས་གནོད་ན་མེད་པ་ཆགས་འགྲོ་བ་རེད་པ་འོ་དེ་ཁོས་མ་མཐོང་ན་ཡང་ཁོས་གནོད་པས་ཁྱབ་པ་མ་རེད་པ་དུག་སེ་ལབ་པ་རེད་བྱས། ད་དེ་འདྲ་ཞིག་ཁས་ལེན་སོང་ན་ག་རེ་བྱེད་ཟེར་ན་དེ་ནས་རགས་པ་དང་རྒྱུན་ཆོས་ཅན་གཞི་མ་གྲུབ་པར་ཐལ། འོ། འཕགས་པའི་ཚད་མས་ཕོ་འཕགས་བཅད་འཕགས་པའི་ཚད་མས་ག་རེ་བྱེད་ཀྱི་འདུག་ཟེར་ན།

ཟད་དང་རྣམ་པར་ཤེས་པ་དང་ཡེ་ཤེས་སོགས་ཀུན་མི་སྲིད་པས། ད་རྣམ་ཤེས་དང་ཡེ་ཤེས་མེད་ཟེར་ན་ཀུན་ནས་ཉོན་མོངས་པ་དང་རྣམ་བྱང་གི་ཆོས་ཐམས་ཅད་ལ་དེ་ནི་མེད་ཟེར་བ་རེད་ཀུན་ནས་ཉོན་མོངས་ཆོས་ཟེར་ལ། དཔེར་ན་ང་རང་ཉོན་མོངས་པ་དང། གང་ཟག་གི་བདག་འཛིན་ལ་ཉོན་མོངས་ལ་ཟེར་བ་དེ་ཚོ་སྒང་ག་ལོ་རྣམ་པར་ཤེས་པ་རེད་པ་ཡིད་ཀྱི་ཤེས་པ་གཅིག་ག་ནས་བཞག་དགོས་རེད། འོ་དུག་སེ་རྣམ་བྱང་གི་ཆོས་ཐམས་ཅད་ཀུན་ནས་བཏབ་པར་འགྱུར་རོ་སྐུར་པ་བཏབ་པར་འགྱུར་རོ། དེ་བཞིན་དུ་བྱས་མི་རྟག་གི་ཐ་དད་ལ་སོགས་པ་ད་ཁོ་ཐ་དད་མེད་ཟེར་ལབ་པ་རེད་པ། ཐ་དད་མེད་ཟེར་ཁ་ཐག་ཐ་དད་དེ་སྤྱི་མཚན་འཇལ་བའི་ཚད་མས་གྲུབ་པ་རེད་དེ་རང་མཚན་འཇལ་བའི་ཚད་མས་གནོད་པ་རེད་ཟེར་ལབ་པ་ཡིན་དུས་ཙང་བྱས་མི་རྟག་གི་ཐ་དད་ལ་སོགས་པ་ཡང།

ཐར་པ་ཐོབ་པའི་ཕྱིར་རྩོམ་པ་བྱས་པ་ཐམས་ཅད་དོན་མེད་པར་འགྱུར་རོ། དང། ཀུན་མཁྱེན་ཆོས་ཅན་ཁྱོད་ཤེས་བྱ་ཐམས་ཅད་མངོན་སུམ་དུ་གཟིགས་པ་ལ་ཡིད་བརྟན་མི་རུང་བར་ཐལ་ད་ག་རེ་རེད་ཟེར་ན་དེ་འདྲ་ཡ་གི་མེད་ན་རེ། རྣམ་པར་ཤེས་པ་དང་ཡེ་ཤེས་ལ་སོགས་པ་དེ་འདྲ་མེད་པ་ཅིག་ཀུན་ནས་ཉོན་མོངས་པ་དང་ཆོས་དེ་འདྲའི་རྣམ་བྱང་གི་ཆོས་དེ་ཚོ་མེད་ཟེར་རྣམ་བྱང་གི་ཆོས་དེ་ཚོ་མེད་ན་ད་རྣམ་མཁྱེན་ཁོ་ཡང་ཡང་མེད་ན་མེད་ཟེར་དགོས་རེད། ཡང་མེད་ན་རྣམ་མཁྱེན་ཁོས་ཇི་ལྟར་གཟིགས་པ་གོ། གཟིགས་པ་ལྟར་དུ་ཏག་ཏག་མ་ཡིན་མཁན་ཅིག་རེད་ག་རེ་རེད་ཟེར་ན་ཁོས་གཟིགས་པ་དེ་ལ་ཏན་ཏན་མེད་ཟེར་དགོས། ཟེར་དགོས་དེ་ཁོ་ག་རེ་རེད་ཟེར་ན་མ་ནས་ཡ། ཡ་ནི་རྣམ་བྱང་གི་ཆོས་དེ་མེད་ཟེར་ལབ་རྣམ་བྱང་གི་ཆོས་མེད་ན་ལམ་མེད་ཟེར་དགོས་རེད་པ། མ་ནས་ཡ་སློབ་ལམ་དེ་ཚོ་མེད་སློབ་ལམ་མེད་ན། ད་རྣམ་མཁྱེན་མ་ནས་དང་པོ་ཁོའི་རྒྱུན་དང་པོ་དེ་ཡོང་དུས་ཡོང་དུས་ད་ལོག་རྟོག་པ་ཞིག་གཅིག་གི་རྗེས་སུ་ཁོ་ལ་ཡ་ལོག་རྟོག་གི་རྒྱུན་དུ་བློ་ཕྱིན་ཅི་ལོག་དེ་འདྲ་མང་པོ་ཅིག་རྒྱུན་མཐུད་ཀྱི་མཐུད་ཀྱི་མཐུད་ཀྱི་བྱས་ནས་ཡོང་བ་རེད་མ་གཏོགས་ཡ་གི་རྣམ་བྱང་གི་ཆོས་མེད་ཟེར་ལབ་ཡོང་དུས་ད་ལམ་གྱི་རིགས་དེ་མེད་ཟེར་བར། དེ་མེད་ན་རྣམ་མཁྱེན་གྱི་རྒྱུན་སྔ་མར་གྱུར་པའི་ལམ་མེད། མེད་ན་ད་རྣམ་མཁྱེན་གྱི་སྔ་མར་གྱུར་པའི་རྒྱུན་གྱིས་བཞག་གོ། དེ་ཡིན་དུས་སུ་འོ། ད་ལོག་རྟོག་གི་གར་སོང་བ་དེ་འདྲས་ཕྱིན་ཅི་ལོག་ཕྱིན་ཅི་ལོག་དེ་འདྲས་ལམ་འབའ་ཞིག་གི་ལམ་ནས་འོང་བ་ཆགས་འགྲོ་བ་རེད། བློ་ཕྱིན་ཅི་ལོག་འབའ་ཞིག་གི་ལམ་ནས་འོང་སྟེ་དེ་འདྲས་རྒྱུན་ཡལ་གྱུར་ཏེ་རྐྱེན་ཅིག་ན་ཁོས་གཟིགས་པ་གོ་ལ་ཏག་ཏག་མེད་པའི་རྟགས་ཡོད་པ་གོ། ཁོས་གཟིགས་པ་ད་དུང་ཏན་ཏན་ཡིན་པའི་ཁྱབ་པ་ཡོད་མ་རེད་ཟེར་བ་དེ། ཀུན་མཁྱེན་ཆོས་ཅན་ཁྱོད་ཀྱིས་ཤེས་བྱ་ཐམས་ཅད་མངོན་སུམ་དུ་གཟིགས་པ་ལ་ཡིད་བརྟན་མི་རུང་བར་ཐལ་ཁྱོད་ལོག་རྟོག་འབའ་ཞིག་གི་ལམ་ནས་འོང་བ་ཡིན་གྱི། ཡང་དག་པའི་ཤེས་པའི་ལམ་ནས་འོང་བ་མ་ཡིན་པའི་ཕྱིར་ཡང་དག་པའི་ཤེས་པའི་ལམ་ནས་འོང་བ་མ་ཡིན་པར་ཐལ་ཡང་དག་པའི་ཤེས་པའི་ལམ་མེད་པའི་ཕྱིར་ཏེ་ཀུན་ནས་ཉོན་མོངས་པ་དང་རྣམ་པར་བྱང་བའི་གཞི་བསམ་བྱ་ལ་སྐུར་བ་བཏབ་པ་ཡིན་པའི་ཕྱིར་མེད་ཟེར་ལབ་པ་ཡིན་པའི་ཕྱིར། མེད་དེ་རྣམ་ཤེས་དང་ཡེ་ཤེས་མེད་ཟེར་ལབ་པ་ཡིན་པའི་ཕྱིར་ཡ་གས། རྣམ་ཤེས་དང་ཡེ་ཤེས་མེད་ན་ལམ་མེད་སྐོར་བ། འོང་ཐུག་ཟེར་ནས་ཡོང་གི་འདུག་ཅེས། དེས་ན་ཚད་མ་ཅི་འདྲ་ཡོང་ཟེར། འོང་བའི་ཕྱིར་ཅེས་རྟགས་ཁས་སུ་གྱུར་མ་ཐུབ་རང་བློས་འོང་བ་བཏགས་མ་རུང་དེས་ན་ཚད་མ་ཅི་འདྲ་ཡང་རུང། དེའི་གཞལ་བྱ་འགོག་ནུས་ན་ཅེས་དེའི་གཞལ་བྱ་འགོག་ན་ཚད་མ་ག་འདྲ་ཅིག་ཡིན་ནའི་ཚད་མ་གཅིག་གི་གཞལ་བྱ་གོ་གཞན་དག་གཅིག་གིས་འགོག་ཐུབ་ན་ཚད་མ་གཞན་དག་གཅིག་བཀག་དཀའ་བྱས་ན།

བྱས་མི་རྟག་གི་ཐ་དད་ལ་སོགས་པ་འདི་ཚོ་སྤྱི་དང། སྤྱི་མཚན་འཇལ་བའི་ཚད་མས་ནི་རང་མཚན་འཇལ་བའི་ཁ་ཟེར་ཚད་མས་རྟོགས་ཀྱང་རང་མཚན་འཇལ་བའི་ཚད་མས་གནོད་ཟེར་ལབ། འོ། རགས་པ་དང་རྒྱུན་ལ་སོགས་པ་འདི་ཚོ་སོ་སོའི་སྐྱེ་བོས་རྟོགས་ན་ཡང་འཕགས་པའི་ཚད་མས་ཁོ་ལ་གནོད་པ་རེད་ཟེར་ལབ་རེད། འོ་ད་དེ་བཞིན་དུ་རགས་པ་དང་རྒྱུན་མེད་ན་དེ་ནི་རྣམ་ཤེས་དང་ཡེ་ཤེས་མེད་དོ། རྣམ་ཤེས་དང་ཡེ་ཤེས་མེད་ན་ལམ་མེད་དོ། ལམ་མེད་ན་རྣམ་མཁྱེན་ཟེར་གོ། མ་ནས་ཐོག་མར་རྒྱུན་སྔ་མ་གང་ཡོང་དུས་སུ་ལོག་རྟོག་འབའ་ཞིག་གི་ལམ་ནས་ཡོང་ཟེར་གོ། དེ་ཡིན་ན་རྣམ་མཁྱེན་གྱིས་རྟོགས་པ་ལ་ཏན་ཏན་མེད་ཟེར་གོ། རེད།